པའི་རང་གི་སྣང་ངོ། རང་གི་སྣ་དབུགས་ནི་ཚུར་དབུགས་ཚུར་དབུགས་ཚུར། ཚུར་ཚུར་འཐེན་པའི་སོར་བཞི་ཨཱ་ལི་ངཱ་ལི་ཏི་སྐྱོ་ཤ་ན་ཏྲི་ར་བེ་ཤ་ཏི་དབུགས་རྔུབ་པ་དང་ལྷན་ཅིག་ཏུ་མདུན་གྱི་ལྷ་མོ་དགྱེས་བཞིན་དུ་འོད་ཀྱི་གོང་བུར་གྱུར་པ་རང་ལ་ཐིམ་པས་སྙིང་གར་ཤེས་རབ་ཀྱི་འཁོར་ལོ་ལ་འཁོར་ལོ་དང་དབྱེར་མེད་དུ་འདྲེས་པར་གྱུར། ཤེས་རབ་ཀྱི་འཁོར་ལོ་ལ་ཐིམ་པས་དབྱེར་མེད་དུ་འདྲེས་པར་གྱུར་ཞེས་འདོན་པ་འདི་དོན་དག་འདི་དམིགས་པ་བྱེད་ཡག་དེ་རེད་རང་གི་སྣ་དབུགས་ཀྱི་དབུགས་འཐེན་པ་དང་མཉམ་དུ་ཡ་གིའི་ལྷ་མོ་གཏོར་མ་འབུལ་སའི་ལྷ་མོ།

དེ་རང་གི་ཐུགས་ཀའི་ཧྲཱིཾ་ལས་འོད་ཟེར་འཕྲོས་ཟེར་ལབ་ན་འགྲིག་གི་རེད། ཡང་མེད་ན། གང་ཅི་ད་ལྟ་མ་དེ་མེད། ཧྲཱིཾ་རང་གི་ཐུགས་ཀའི་ཧྲཱིཾ་ལས་འོད་ཟེར་འཕྲོས་ཟེར་མ་ལབ་ན་འགྲིག་གི་རེད། དོན་དག་ལ་ནི་ད་བསྡད་ན་གཟུགས་དེ་ཇི་ལྟ་ལ། ཤོག་བུ་ལྔ་པའི་རྒྱབ་ལོགས་ཡིག་ཕྲེང་མ་ནི་ཐབས་བཏགས་ནི་མ་འཛིན་ལ་ཞིང་འདི་ལྔ་པ་དེ་ལ་གོང་དུ་བརྩིས་པའི་ཡིག་ཕྲེང་གཉིས་པ་དང་མཚན་མོ་ཉལ་ཁར་གསུངས་འདུག་པ། དེ་རེད་ད་ལམ་སང་ང་རང་ཚོ་གཅིག་བྲོས་པ་དང་ཨ་ལི་ཡང་ཆ་ཚང་རོ་ཞིག་འགྲོ་དགོས་དང་འདྲ་མི་འདྲ་ཅི་ཡོད་ཚ་ལམ་སང་ཡོང་དགོས་མ་རེད་ཡིན་ཙང་ཚུར་ཨ་ལི་སྔར་ལས་སྟོབས་སོགས་རྒྱབ་སོང། ཉལ་ཁར་ཟེར་ཏེ་སྐད་ཆ་མེད་པ་ཚོ་ཐུན་འདི་མ་གྲོལ་གོང་ལ་དེ་ནི། སྣོད་བཅུད་ཐམས་ཅད་རང་ལ་ཐིམ། རང་ཡང། རང་ཡང། སྙིང་གའི་ཧྲཱིཾ་དང། དེ་ཡང་ནཱ་དའི་བར་དུ་ཐིམ། ནཱ་ད་ཡང་མི་དམིགས་པ་སྟོང་པ་ཉིད་དུ་གྱུར། ཟོ་དུག་ཟིན་རྟོག་སོགས་བརྒྱད། དབེན་ས། ཚུ། རང་གི་ཐུགས་ཧྲཱིཾ་ལས་འོད་ཟེར་འཕྲོས། སྲི་ལ། གང་ལྟར་རྒྱགས་ཤིག། ཧྲཱིཾ་དེ་ལས་ཚིག་དེ་ལབ་ནའང་མ་ལབ་ཧྲཱིཾ་ལས་འོད་ཟེར་འཕྲོས། འཕྲོས་ནས། སྣོད་བཅུད་སྒང་ཁ་ལོག་ད་སྣོད་ཀྱི་འཇིག་རྟེན་དང་བཅུད་ཀྱི་སེམས་ཅན་དེ་ཚོ་སྒང་ཁ་ལོག་ཚུར་ཚུར་འོད་ཀྱི་རྣམ་པ་ལ་ཐིམ་ནས་རང་ལ་ཐིམ། ད་རང། ལྷ་མོ་དབྱངས་ཅན་མ་གསལ་བར་གོ། ཐུགས། རང་གི་སྙིང་ག་དེ་ན། ཡི་གེ་ཧྲཱིཾ་གཅིག་ཡོད་པ་དེ་ལ་ཐིམ། ད་ཡང་ཏིག་རང།

དེ་དེ་ཤོག་ལ་དམ་ལམ་འགྲོགས་ཀྱང་ཡིན་ན། གལ་སྲིད་ཡང་བླ་མ་མཆོད་པ་བཏོན་ཡོད་ན་དེ་ནི་དེ་ལྟར་གསོལ་བ་བཏབ་པས་བླ་མ་མཆོག་ཟེར་དེ་ཚོགས་ཞིང་དུ་བཙུགས་རོགས་ཞུས་ནས་རང་གི་སྤྱི་བོར་དེ་འདྲ་དྲིན་ཅན་རྩ་བའི་བླ་མ་དེ་ཚུར་ཕེབས་ཡོང་ཁོ་ཚོ་ལ་ཚོགས་ཞིང་ལྷག་མ་ཚོ་བསྡུས་རྩ་བའི་བླ་མ་དེ་ལ་ཐིམ་རྩ་བའི་བླ་མ་གཅིག་པུ་དེ་ཚུར་ཕེབས་དེ་རང་དེ་སླར་ཡང་སྙིང་གའི་པདྨའི་ཟེའུ་འབྲུ་ལ་ཞབས་སེན་འོད་ཆགས་བརྟན་པར་བཞུགས་སུ་གསོལ་ཟེར་རྩ་བའི་བླ་མ་དེ་རང་གི་རྩ་དབུ་མ་ནས་ཞུགས་ནས་སྙིང་ག་དེ་ལ་སྤྱི་དང་རྒྱུན་དུ་རང་ནས་རང་གི་སྙིང་ག་དེ་ན་རང་གི་སྙིང་གའི་ནང་ལོགས་དེ་ན་ནི་རང་གི་དྲིན་ཅན་རྩ་བའི་བླ་མ་རྩ་ཆེ་ཤོས་ཤིག་བཞུགས་ཡོད་བསམ་པ་དེ་ཡང་དང་ཡང་དུ་བསམ་བློ་བཏང་ནས